གོང་གི་ལེ་ཚན་འདི་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། སིད་ནི་གྲོང་ཁྱེར་ན་ཡོད་པའི་གཙུག་ལག་སློབ་གཉེར་ཁང་ཞིག་གིས་ཨོ་སི་ཁྲུ་ལི་ཡའི་ཁྲིམས་དོན་ཁེ་ལས་ཀྱི་ངོ་བོར་རིམ་བཞིན་འགྱུར་ལྡོག་བཏང་བའི་དམིགས་ཡུལ་བཅངས་ཡོད་འདུག་དེ་ཡང། ནུབ་ཕྱོགས་སིད་ནི་གཙུག་ལག་སློབ་གཉེར་ཁང་གིས་འདི་ལོའི་སློབ་པ་མཐར་སོན་མཁན་རྣམས་ལ་འཚམས་འདྲི་ཞུས་ཡོད་པ་དང། སློབ་ཐོན་པའི་སློབ་མ་འགའ་ཞིག་ལ་ཉིན་དེ་ཁྱད་པར་ཅན་ཞིག་ཡིན་འདུག། སྤྱིར་གཙུག་ལག་སློབ་གྲྭ་འགྲིམ་རྒྱུ་དེ་ལས་སླ་པོ་ཞིག་མེད་ལྷག་པར་དུ Nicole Contreras ལགས་ལྟ་བུའི་སློབ་མ་འགའ་ཤས་ཤིག་ལ་བརྒྱུད་རིམ་དེ་དེ་བས་དཀའ་བ་བྱུང་ཡོད་འདུག། ང་རང་ལོ་བཅུ་དྲུག་སྐབས་ངའི་ཨ་མ་ལགས་ནད་པ་ཆགས་པར་བརྟེན་ང་རང་སློབ་གྲྭ་བཞག་དགོས་པ་བྱུང། ངའི་ཨ་མ་ལགས་ལ་ལྟ་སྐྱོང་མཁན་གཙོ་བོ་ང་རང་ལས་མེད། དེ་རྗེས་ང་རང་ལོ་ཉི་ཤུ་ལ་སོན་སྐབས་མུ་མཐུད་སློབ་སྦྱོང་བྱེད་རྒྱུའི་བསམ་བློ་འཁོར་བྱུང། ང་རང་དེ་སྔ་ནས་ཁྲིམས་རྩོད་པ་བྱེད་རྒྱུའི་འདུན་པ་ཆེན་པོ་ཡོད། དེ་བཞིན Imad Abdul Karim ལགས་ལ་ཡང་ལོ་ཉི་ཤུའི་གོང་ལ་གཙུག་ལག་སློབ་གཉེར་ཁང་ཐོན་རྗེས་མུ་མཐུད་སློབ་སྦྱོང་བྱེད་པར་དཀའ་ངལ་རིམ་པ་འཕྲད་ཡོད་འདུག་ཁོང་གིས་རང་ཉིད་ལེ་བྷ་ནཱན་ནས་ཨོ་སི་ཁྲུ་ལི་ཡར་སླེབས་རྗེས་སློབ་སྦྱོང་གི་གོ་སྐབས་ཐོབ་ཚུལ་སྐོར་འགྲེལ་བརྗོད་གནང་དོན།

གཙུག་ལག་སློབ་གཉེར་ཁང་དེའི་གཙོ་འཛིན་གཞོན་པ Kevin Dunn ལགས་ཀྱིས་སློབ་ཕྲུག་ཚོའི་ནང་མི་རྣམས་ལ་སློབ་ཐོན་མཛད་སྒོ་དེ་ཁྱད་པར་ཅན་གྱི་དུས་ཤིག་ཡིན་པ་དང་ནུབ་ཕྱོགས་སིད་ནི་གཙུག་ལག་སློབ་གཉེར་ཁང་གི་སློབ་ཐོན་པ་མང་དག་ཅིག་ཁོང་ཚོའི་ནང་མི་ནང་སློབ་གྲྭ་ཆེན་མོར་བསྐྱོད་མཁན་ཐོག་མ་དེ་ཡིན་ཚུལ་ཁོང་གིས་གསུངས་དོན། ང་ཚོའི་ཤེས་ཡོན་ལྟེ་གནས་ཁང་དེའི་བརྒྱུད་ཚང་མར་གོ་སྐབས་སྤྲོད་ཀྱི་ཡོད་ལ་ཤེས་ཡོན་ཚད་དང་ལྡན་པ་ཞིག་མཁོ་སྤྲོད་གནང་གི་ཡོད། ང་ཚོས་ཤེས་ཡོན་གོ་སྐབས་ཐོབ་མེད་པའི་སློབ་ཕྲུག་ལ་ཀྱང་མཐོ་སློབ་འགྲིམ་རྒྱུའི་གོ་སྐབས་སྤྲད་ཀྱི་ཡོད། ཁོང་རྣམས་སློབ་པ་མཐར་སོན་སྐབས་ནང་མི་སྤུན་མཆེད་རྣམས་ལ་དགའ་སྤོབས་ཆེན་པོ་བྱུང་གི་ཡོད་པ་མཐོང་གི་འདུག Abdul Karim ལགས་ཀྱིས་ཁོང་གི་ཉམས་མྱོང་བརྒྱུད་མི་ཚང་མ་རང་ཉིད་ཀྱི་དམིགས་ཡུལ་ཆེད་མདུན་སྐྱོད་གནང་བར་སྐུལ་མ་གནང་དོན། རང་ཉིད་སོ་སོའི་འདུན་པ་ལྟར་དཀའ་ལས་རྒྱག་དགོས། ཤེས་ཡོན་ལ་མཐའ་མེད་པས་མི་ཞིག་གི་མི་ཚེ་གང་ཤེས་ཡོན་ལ་སྦྱངས་པ་གནང་ཆོག། སྤྱིར་ཁྲིམས་ཀྱི་སློབ་སྦྱོང་ཐོན་རྗེས་ཆེད་ལས་པ་ཞིག་ཆགས་ན་ཡང་ཁྱེད་ཀྱིས་མུ་མཐུད་ཉམས་མྱོང་འདྲ་མིན་བསགས་ནས་དེ་ལས་སློབ་སྦྱོང་བླངས་ཆོག་པ་ཡིན། གནས་ཚུལ་དེ་ནི SBS གི་གསར་འགོད་པ Keira Jenkins ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད།